གསན་མཁན་རྣམ་པ་ཚོ་སྔ་དྲོ་བདེ་ལེགས་འདི་ག་ཨ་མི་རི་ཀའི་རྒྱལ་ས Washington DC ནང་རྟེན་གཞི་གནང་བའི་ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་མོ་ཡོས་ཀྱི་ལོའི་བོད་ཟླ་དགུ་པ་དབྱུག་ཟླའི་ཚེས་པ་ཉི་ཤུ་གསུམ་དང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བཅུ་གཅིག་པའི་ཚེས་ལྔ་རེས་གཟའ་ཉི་མའི་སྔ་དྲོའི་ལས་རིམ་འགོ་ཚུགས་ཞུ་གི་ཡོད། ལས་རིམ་འདི་བཞིན་ཚེ་རིང་ཉི་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་བསྒྱུར་གྱིས་སྙན་སྒྲོན་ཞུ་མཁན་དབྱངས་སྒྲོན་ལགས་དང་སེང་གེ་རི་བསོད་ནམས་ལྷ་མོ་ཐུན་མོང་ནས་ཐོག་མར་གསན་མཁན་རྣམ་པ་ལྷན་རྒྱས་ལ་མཛའ་བརྩེའི་འཚམས་འདྲི་ཞུས་པ་དང་སྦྲགས་ཐེངས་འདིའི་ལེ་ཚན་ཁག་གཤམ་ལ་རིམ་བཞིན་ངོ་སྤྲོད་ཞུ་གི་ཡིན།
དེ་རིང་ལས་རིམ་ཁག་གི་ཐོག་མར་བལ་ཡུལ་ནང་ས་ཡོམ་གྱི་གོད་ཆག་འོག་ད་བར་ཉུང་མཐར་ཡང་མི་གྲངས་བརྒྱ་དང་ལྔ་བཅུ་ལྷག་ཙམ་རྐྱེན་འདས་སུ་གྱུར་ཡོད་པ་མ་ཟད་མི་དམངས་མང་པོ་ཞིག་ལ་རྨས་སྐྱོན་ཕོག་ཡོད་པ་སོགས་དེ་རིང་གི་གལ་ཆེའི་གསར་འགྱུར་ཁག་དང། དེ་ནས་ཞིང་གཤེགས་དམ་པ་དགའ་ལྡན་ཁྲི་ཟུར་སྐྱབས་རྗེ་རི་རྫོང་སྲས་སྤྲུལ་རིན་པོ་ཆེའི་སྐུ་གདུང་ལ་དྭགས་རི་རྫོང་མ་དགོན་དུ་གདན་ཞུ་གནང་བའི་སྐོར་དང། ཡང་ཨོ་སི་ཀྲོ་ལི་ཡའི་སྲིད་བློན་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་ཕེབས་པའི་སྐབས་བོད་ནང་གི་འགྲོ་བ་མིའི་ཐོབ་ཐང་གི་སྐོར་གླེང་སློང་དགོས་པ་འགྲོ་བ་མིའི་ཐོབ་ཐང་དོན་གཉེར་བས་དགོས་འདུན་བཏོན་གནང་བའི་སྐོར་དང། མཇུག་ཏུ་རྡ་སའི་ཉིན་དེབ་ནང་བཞུགས་སྒར་མེག་ལོར་ཁྲོམ་གཞུང་དུ་ཆགས་པའི་དཔེ་དེབ་ཁང་རྙིང་ཤོས་ཤིག་དང་གསར་དུ་སྒོ་འབྱེད་བྱས་པའི་ཟ་ཁང་གཉིས་བཅས་ཀྱི་སྐོར་དཔེ་དེབ་ཁང་གི་ལས་བྱེད་དང་ཟ་ཁང་གི་སྦྱིན་བདག་གཉིས་ལ་བཞུགས་སྒར་ཁུལ་དུ་ཚོང་ལས་ཀྱི་ཁོར་ཡུག་དང་འབྲེལ་བའི་སྐོར་གླེང་མོལ་ཞུས་པ་བཅས་གསར་འགྱུར་དང་ལེ་ཚན་ཁག་རྗེས་སུ་རིམ་པས་གསན་གནང་གི་རེད། ཡ་བལ་ཡུལ་ནུབ་ཕྱོགས་ཇཱ་ཀར་ཀོཊ་ཞེས་པའི་ས་གནས་ཁུལ་ལ་ས་ཡོམ་བརྒྱབ་ནས་མི་གྲངས་བརྒྱ་དང་ལྔ་བཅུ་ཙམ་འཆི་སྐྱོན་བྱུང་བ་དང་མི་མང་པོ་ཞིག་ལ་རྨས་སྐྱོན་ཕོག་ཡོད་པའི་གནས་ཚུལ་འདུག་དེ་རིང་གསར་ལམ་ཁག་གིས་གནས་ཚུལ་སྤེལ་དོན་ལྟར་ན། རེས་གཟའ་པ་སངས་ཀྱི་མཚན་དཀྱིལ་ཆུ་ཚོད་བཅུ་གཅིག་དང་སྐར་མ་བཞི་བཅུ་ཞེ་བདུན་ཙམ་ལ་བལ་ཡུལ་གྱི་ནུབ་ཕྱོགས་ས་ཁུལ་ཇཱ་ཀར་ཀོཊ་ཞེས་པར་ས་ཡོམ་འགུལ་ཚད་རིམ་པ་ལྔ་དང་གྲངས་ཆུང་དྲུག་ཅན་བརྒྱབ་ནས་མི་གྲངས་བརྒྱ་དང་ལྔ་བཅུ་ཙམ་གྱི་ཚེ་སྲོག་ཤོར་བ་དང་མི་མང་པོ་ཞིག་ལ་རྨས་སྐྱོན་ཕོག་པ་མ་ཟད། ད་དུང་མི་མང་པོ་ཞིག་གར་སོང་ཆ་མེད་དུ་གྱུར་པར་ཐད་འཕུར་གནམ་གྲུ་དང་བདེ་འཇགས་དཔུང་དམག་གིས་འཚོལ་ཞིབ་དང་མྱུར་སྐྱོབ་ལས་དོན་ཛ་དྲག་ངང་སྤེལ་བཞིན་ཡོད་སྐོར་ཁ་སང་རེས་གཟའ་སྤེན་པའི་ཉིན་བལ་པོའི་ཉེན་རྟོག་པས་བརྗོད་འདུག་ཡང་ས་ཡོམ་བརྒྱབ་པའི་རྐྱེན་གྱིས་ས་རུད་བརྒྱབ་སྟེ་གཞུང་ལམ་འགག་པའི་ས་གནས་ཁག་ཅིག་བལ་པོའི་དམག་མིས་གཙང་བཟོ་བྱེད་འགོ་བཙུགས་འདུག་བལ་ཡུལ་གྱི་རྒྱལ་ས་ཀཱ་ཐ་མན་ཌུའི་ནང་གནས་བཞུགས་བོད་མི་ཞིག་གིས་ཁོང་རྣམས་མཚན་མོ་གཉིད་ཁུག་སྡོད་སྐབས་ས་ཡོམ་བརྒྱབ་པའི་ཚོར་བ་མ་བྱུང་ཡང་འགའ་ཤས་ཀྱིས་ས་ཡོམ་བརྒྱབ་པ་ཤེས་འདུག་ཅེས་དང། ཡང་རྒྱལ་སའི་ཁུལ་གྱི་མི་རྒྱུ་གཉིས་ལ་གནོད་སྐྱོན་ཐེབས་པ་སོགས་གང་ཡང་ཤེས་མ་བྱུང་ཞེས་ཁེ་ས་སྔ་དྲོ་གསུངས་འདུག་ཨ་མི་རི་ཀའི་ས་གཤིས་བརྟག་དཔྱད་ཁང་གིས་བརྗོད་ན་འོད་ཚད་རིམ་པ་ལྔ་དང་གྲངས་ཆུང་དྲུག་ཅན་གྱི་ས་ཡོམ་དེ་བཞིན་མི་མང་པོ་གཉིད་ལོག་པའི་སྐབས་ལ་བརྒྱབ་ཡོད་པ་དང། ས་ཡོམ་གྱི་སྒུལ་ཤུགས་དེ་རྒྱང་ཐག་མེ་ལེ་ལྔ་བརྒྱ་མཚམས་ཀྱི་སར་གནས་པའི་རྒྱ་གར་གྱི་རྒྱལ་ས་ལྡི་ལིའི་ནང་ལ་ཡང་ཚོར་བ་བྱུང་འདུག་བལ་ཡུལ་གྱི་ཁྱིམ་མཚེས་རྒྱལ་ཁབ་རྒྱ་གར་གྱིས་མྱུར་སྐྱོབ་ལས་དོན་ཐད་རམ་འདེགས་གནང་རྒྱུའི་རྣམ་འགྱུར་བཏོན་ཡོད་ཅིང་བལ་ཡུལ་ནང་ས་ཡོམ་གྱི་རྐྱེན་ངན་བྱུང་མ་ཐག་རྒྱ་གར་གྱི་སྲིད་བློན་མོ་དི་མཆོག་གིས X སྤྱི་ཚོགས་དྲ་ལམ་བརྒྱུད་ཤུལ་ལུས་ནང་མི་རྣམས་ལ་ཐུགས་གསོའི་འཚམས་འདྲི་གནང་བའི་ནང་མིའི་ཚེ་སྲོག་ཤོར་བ་དང་གཏོར་སྐྱོན་ཐེབས་པར་ཐུགས་ཕམ་ཧ་ཅང་ཆེན་པོ་བྱུང་བ་དང། རྒྱ་གར་ངོས་ནས་བལ་པོའི་མི་མང་རྣམས་ལ་གདུང་སེམས་མཉམ་བསྐྱེད་ཀྱིས་གང་ཅིའི་ཐད་རོགས་རམ་གནང་རྒྱུའི་གྲ་སྒྲིག་ཨང་གསར་ཡོད་ཅེས་གསུངས་ཡོད་པའི་གནས་ཚུལ་འདུག།
གསར་འགྱུར་མུ་མཐུད་སྙན་སྒྲོན་ཞུ་གི་ཡིན་དབུས་བོད་མིའི་སྒྲིག་འཛུགས་ཀྱི་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་བོད་ཀྱི་སྐད་ཡིག་ཉར་ཚགས་དང་བཀོལ་སྤྱོད་ཚད་ལྡན་ཞིག་ཡོང་བར་ལོ་རྒྱུས་ཀྱི་ཁ་ཕྱོགས་གསར་པ་ཞིག་སྒོ་འབྱེད་རྒྱུའི་ཐུགས་རེ་གནང་བཞིན་ཡོད་སྐོར། བོད་ཀྱི་རིག་གཞུང་སོར་ཆུད་དང་ནུས་པ་གོང་འཕེལ་གཏོང་ཕྱོགས་ཀྱི་ལས་གཞི་དབུ་འབྱེད་མཛད་སྒོའི་ཐོག་གསུངས་འདུག་དེ་ཡང་དབུས་བོད་མིའི་དྲ་རྒྱའི་ཐོག་གནས་ཚུལ་སྤེལ་བར་གཞིགས་ན་བོད་མིའི་སྒྲིག་འཛུགས་ཆོས་རིག་ལས་ཁུངས་ཀྱི་གོ་སྒྲིག་འོག་ཕྱི་ཚེས་གསུམ་ཉིན་བོད་མིའི་སྒྲིག་འཛུགས་ཀྱི་བཀའ་ཤག་ཚོགས་ཁང་དུ་བོད་ཀྱི་རིག་གཞུང་སོར་ཆུད་དང་ནུས་པ་གོང་འཕེལ་གཏོང་ཕྱོགས་ཀྱི་ལས་གཞི་དབུ་འཛུགས་གནང་ཡོད་ཅིང་སྐབས་དེར་སྲིད་སྐྱོང་མཆོག་གིས་ཆོས་རིག་ལས་ཁུངས་དང་ཨ་མི་རི་ཀའི་རོགས་ཚོགས་གཉིས་ཟུང་འབྲེལ་གྱི་ཐོག་རིག་རྩལ་སྲུང་སྐྱོབ་ཀྱི་ལས་གཞི་གསར་པ་དབུ་འབྱེད་གནང་ཡོད་པ་དང་དེ་རིང་ཞོགས་པར་ལས་གཞི་གསར་པ་འདི་ལམ་ལྷོང་ཡོང་བར་སྤྱི་ནོར ྋགོང་ས་སྐྱབས་མགོན་ཆེན་པོ་མཆོག་ལ་ཐུགས་སྨོན་གནང་རོགས་ཞུ་རྒྱུའི་གོ་སྐབས་བྱུང་བ་དང་ལས་གཞི་དེ་ནི་རྒྱ་ཆེན་པོ་དང་གལ་འགངས་ཆེན་པོ་ཞིག་ལ་ངོས་འཛིན་ཞུ་གི་ཡོད་ཅེས་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་གིས་ལས་གཞི་དབུ་འབྱེད་མཛད་སྒོའི་ཐོག་འདི་ལྟར་གསུངས་འདུག། ད་དེ་རིང་འདིར་ཆོས་རིག་ལས་ཁུངས་དང་ཨ་ནི Wadhwani། AI། བཅོས་མའི་རིག་རྩལ་ཟུང་འབྲེལ་གྱི་ཐོག་ནས། ལས་གཞི་གསར་པ་གཅིག་དབུ་འབྱེད་གནང་གི་ཡོད་རེད། དེ་དབུ་འབྱེད་མ་གནང་གོང་ལ་ཡང་ད་རང་ཞོགས་ཀས་ཆོས་རིག་དྲུང་ཆེ་དང་འབྲེལ་ཡོད་ལས་བྱེད་པ་རྣམས་དང། Wadhwani གི་ལས་བྱེད་དགེ་བཤེས་སྨོན་ལམ་ལགས་ཁོང་ཚང་ལོ་རྒྱལ་བ་རིན་པོ་ཆེ་མཇལ་ཁ་ཞུ་ཡག་དང། ལས་གཞི་དེ་ལས་ཡང་ལམ་ལྷོང་ཡོང་ཡག་གི་རྒྱལ་བ་རིན་པོ་ཆེ་ཐུགས་རྗེ་སྐྱབས་སྨོན་སྙན་སེང་ཞུ་ཡག་གོ་སྐབས་འདུག་སེ་བྱུང་ཡོད་རེད། ལས་གཞི་དེ་རྒྱ་ཆེན་པོ་གཅིག་དང་གལ་ཆེན་པོ་གཅིག་ལ་ཡང་ངོས་འཛིན་བྱེད་ཀྱི་ཡོད། ལས་གཞི་གསར་པ་འདིའི་དཔལ་འབྱོར་གྱི་གྲོན་དངུལ་དེ་དག་ཨ་མི་རི་ཀའི་རོགས་ཚོགས་ནས་གནང་གི་ཡོད་ཅིང་ལོ་གསུམ་རིང་གི་ལས་གཞི་འདིའི་གྲོན་དངུལ་ནི་ལོ་རེར་ཨ་སྒོར་ས་ཡ་གཉིས་གཏོང་གནང་གི་ཡོད་པ་རེད། ལས་གཞི་དེར་འཆར་གཞི་གཉིས་ཡོད་པ་ནས་གཅིག་ནི་ཆོས་རིག་ལས་ཁུངས་ཀྱི་ཁྱབ་ཁོངས་སུ་གཏོགས་པའི་དཔེ་ཆ་རྙིང་པ་དང་རྫས་རྙིང་པའི་བདག་དབང་ཡོད་པ་རྣམས་གྲངས་འཛིན་གྱི་ངོ་བོ་ཐོག་ཉར་ཚགས་གནང་རྒྱུ་ཡིན་པ་མ་ཟད་དེ་བེད་སྤྱོད་གཏོང་རྒྱུར་བོད་མི་ཙམ་མ་ཟད་རྒྱལ་སྤྱིའི་ཁྱོན་ཡོངས་ནས་བོད་པའི་ཆོས་དང་སྐད་ཡིག་རིག་གཞུང་ཆ་ཚང་ཞིག་ངོ་སྤྲོད་ཐུབ་པ་གནང་རྒྱུ་དང་ལྷག་པར་དུ་སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་དགོངས་པ་གཞིར་བཞག་པའི་ཐོག་ནས་མ་འོངས་པར་གོམ་པ་གང་འདྲ་ཞིག་རྒྱབ་པ་ཡིན་ན་ཡང་དེང་དུས་ཀྱི་འཕྲུལ་རིག་ཡར་རྒྱས་ཀྱི་ཚད་དང་མཐུན་པའི་སྒོ་ནས་གནང་དགོས་ཀྱི་ཡོད་པ་གསུངས་འདུག། ཡང་བཞུགས་སྒར་རྡ་རམ་ས་ལའི་ལྷ་རྒྱལ་རི་ཁུལ་གྱི་གླིང་སྐོར་ཕེབས་ལམ་ལ་ཁ་སང་སྤྱི་ཟླ་བཅུ་གཅིག་པའི་ཚེས་བཞི་སྟེ་དགུ་པ་ལྷ་བབས་དུས་ཆེན་ཉིན་གྱི་སྔ་དྲོར་བོད་མི་བགྲེས་སོང་ཞིག་ལ་དོམ་གྱིས་སོ་བརྒྱབ་ནས་སྨན་ཁང་ནང་བསྐྱལ་དགོས་བྱུང་བར་བརྟེན་ནས་རྡ་ས་ས་གནས་བདེ་དོན་ལས་ཁུངས་ནས་བོད་མི་རྣམས་ཞོགས་པ་སྔ་པོ་དང་དགོང་མོ་ཕྱི་པོར་གླིང་སྐོར་ལ་མ་ཕེབས་རོགས་ཅེས་འབོད་སྐུལ་གནང་འདུག་དེ་ཡང་བཞུགས་སྒར་རྡ་རམ་ས་ལའི་ས་གནས་བདེ་དོན་དཀོན་མཆོག་མིག་དམར་ལགས་ཀྱིས་འབོད་སྐུལ་གསལ་བསྒྲགས་གནང་དོན།
རྡ་རམ་ས་ལའི་ས་གནས་མི་དམངས་ཚང་མ་ལོགས་ལ་ངའི་ཞོགས་ཀའི་འཚམས་འདྲི་བཀྲ་ཤིས་བདེ་ལེགས་ཞུ་ཡས་ཡིན་དོན་དུ་གསལ་བསྒྲགས་གལ་ཆེ་གཅིག་ལ་ཡ་དེ་རིང་ཁ་སང་ནས་ད་ལྟ་ང་ཚོ་གླིང་སྐོར་ལམ་ཁ་ལ་ཡ་དོམ་སླེབས་མགོ་བཙུགས་ཚར་བཞག་ཨ་དེ་རིང་ཞོགས་ཀའི་ང་ཚོ་འདུག་བྱའི་རྒས་འཁོགས་གཅིག་ལ་དཀའ་ངལ་འཕྲད་པ་ནི་པའི་བྱུང་བཞག་བྱས་ཙང་ས་གནས་འགོ་འཛིན་ངོས་ནས་མི་དམངས་ཆ་ཚང་ལ་ཡ་འབོད་སྐུལ་ཞུ་ཡས་དེ་ཨ་ཞོགས་ཀའི་སྔ་པོ་ནས་མ་གླིང་སྐོར་ཕེབས་ཡས་དང་དགོང་དག་ཕྱི་པོ། གླིང་སྐོར་ལ་ཕེབས་ཡས་དེ་ཁྱོན་ནས་མ་གནང་རོགས་བྱེད་ལབ་བྱས། ངས་གསལ་བསྒྲགས་ཞུ་གི་ཡོད་འབོད་སྐུལ་ཞུ་གི་ཡོད་བྱས་ཙང་སོ་སོའི་གི་འཁོར་ནང་ལ་ཡོད་པའི་གི་ཆ་ཚང་ལ་ཡར་འདི་ལན་ཅིག་ཡིན་གཅིག་མིན་གཅིག་འཕྲོད་པ་བྱེད་རོགས་བྱེད་ལབ་བྱས་མི་མང་ཆ་ཚང་ལ་ལ་ངས་གསལ་བསྒྲགས་ཞུ་གི་ཡོད།
ཡང་ཉིན་གཅིག་གཉིས་ཀྱི་གོང་ནས་གླིང་སྐོར་ཕེབས་ལམ་ལ་དོམ་མ་བུ་གསུམ་མཐོང་རྒྱུ་ཡོད་འདུག་གོང་ཞུས་གནས་ཚུལ་འདི་བོད་མིའི་སྤྱི་ཚོགས་དྲ་རྒྱ་ཁག་གི་ནང་གླེང་སློང་མང་པོ་གནང་བཞིན་འདུག་ལ་ཡང་བོད་ཀྱི་བང་ཆེན་གསར་ཤོག་ལྟར་ན་ས་གནས་རྒྱ་གར་ཡུལ་མི་དང་བོད་མི་འགའ་ཤས་ཀྱིས་གསུངས་གསལ་ལ། སྤྱི་བཏང་གནམ་གཤིས་གྲང་དུ་འགྲོ་བཞིན་པ་དང་རི་མཐོ་སར་ཟས་ཀྱང་དཀོན་དུ་འགྲོ་བཞིན་པའི་རྐྱེན་གྱིས་རི་དྭགས་སེམས་ཅན་ཚོ་ཡང་ས་ཆ་དམའ་བར་འབབ་ཡོང་གི་ཡོད་པ་དང་ཡང་ལྷ་རྒྱལ་རིའི་གླིང་སྐོར་ལམ་དུ་བྱིའུར་ཁ་ལག་སྤྲོད་ས་ཞིག་ཡོད་པ་དེར་མི་ཚོས་ཟས་ལྷག་འདྲ་མིན་བླུགས་པ་དང། གཞན་ཡང་ལྷ་རྒྱལ་རིའི་ཉེ་འཁོར་དུ་བཞུགས་མཁན་ཚོས་ཟས་ལྷག་ཁག་གཡུག་གི་ཡོད་པས་ན་ཁུལ་འདིར་དོམ་འཁོར་བའི་རྒྱུ་མཚན་གཙོ་བོ་དེ་ཡིན་སྐོར་འགྲེལ་བརྗོད་གནང་མཁན་ཡང་བྱུང་འདུག་དེ་སྔོན་ཡང་དོམ་གྱིས་རྒྱ་གར་གྱི་ཡུལ་མི་དང་བོད་མིར་སོ་བརྒྱབ་པའི་གནས་ཚུལ་ཐེངས་འགའ་ཤས་ཡང་བྱུང་མྱོང་འདུག། རྣམ་པ་ཚོས་ད་ལྟ་གསན་བཞིན་པ་འདི་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད་ཡང་ཞིང་གཤེགས་དམ་པ་དགའ་ལྡན་ཁྲི་ཟུར་སྐྱབས་རྗེ་རི་རྫོང་སྲས་སྤྲུལ་རིན་པོ་ཆེའི་སྐུ་གདུང་ལ་དྭགས་རི་རྫོང་མ་དགོན་དུ་གདན་འདྲེན་ཞུས་གནང་འདུག་འདིའི་སྐོར་གྱི་ཞིབ་ཕྲའི་གནས་ཚུལ་ཁག་ས་གནས་ནས་འཕྲིན་ལས་ཆོས་སྒྲོན་ལགས་ཀྱིས་བཏང་འབྱོར་བྱུང་བ་དེ་གཤམ་ལ་སྙན་སྒྲོན་ཞུ་གི་ཡིན།
ཞིང་གཤེགས་དམ་པ་འཇམ་མགོན་རྒྱལ་བའི་རྒྱལ་ཚབ་དགའ་ལྡན་ཁྲི་ཐོག་བརྒྱ་དང་གཉིས་པ་སྐྱབས་རྗེ་རི་རྫོང་སྲས་སྤྲུལ་ཐུབ་བསྟན་ཉི་མ་ལུང་རྟོགས་བསྟན་འཛིན་ནོར་བུ་རིན་པོ་ཆེ་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ཕྱི་ཟླ་བཅུ་གཉིས་ཚེས་བརྒྱད་ཉིན་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་བློ་གསལ་གླིང་དུ་དགོངས་པ་ཆོས་དབྱིངས་སུ་ཐིམ་པའི་རྗེས་ཞིང་གཤེགས་དམ་པ་མཆོག་གི་སྐུ་གདུང་དེ་སྐུ་དམར་གདུང་ལ་བཞེངས་རྒྱུ་དང་རིན་པོ་ཆེ་མཆོག་གི་ལ་དྭགས་སུ་ཆགས་པའི་མ་དགོན་རང་ལ་གདན་ཞུ་རྒྱུ་ཡི་ཐད་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ཇི་ལྟར་བཀའ་གནང་བ་བཞིན་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ཕྱི་ཟླ་བཅུ་པའི་ཚེས་ཉི་ཤུ་རྩ་དྲུག་ནས་རྒྱ་གར་ལྷོ་ཕྱོགས་གདན་ས་འབྲས་སྤུངས་ནས་གདན་ཞུ་གནང་འགོ་ཚུགས་ནས་བདུན་ཕྲག་གཅིག་གི་རྗེས་ཕྱི་ཟླ་བཅུ་གཅིག་ཚེས་གཉིས་ཉིན་ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་གི་མ་དགོན་རི་རྫོང་དགོན་དུ་ལ་དྭགས་ཡུལ་མི་རྣམས་ཀྱིས་ཕེབས་བསུ་རྒྱས་པ་ཞུས་གནང་སོང། དེ་ཡང་སྐྱབས་རྗེ་དགའ་ལྡན་ཁྲི་ཟུར་རི་རྫོང་སྲས་སྤྲུལ་རིན་པོ་ཆེ་མཆོག་གི་སྐུ་གདུང་རྒྱ་གར་ལྷོ་ཕྱོགས་འབྲས་སྤུངས་དགོན་ནས་ལ་དྭགས་ས་གནས་སུ་གདན་ཞུ་གནང་ཕྱིར་རི་རྫོང་དགོན་དང་ནུབ་ར་བསམ་གཏན་གླིང་དགོན་ནས་སྐུ་ཚབ་དང་ལྷོ་ཕྱོགས་ནས་ཀླུ་འཁྱིལ་ཁང་ཚན་དང་དཔེ་ཐུབ་ཁང་ཚན་བཅས་ནས་ཁྱོན་མི་གྲངས་བཅུ་བཞི་ཡོད་པའི་ཐོག་སྐུ་གདུང་རིན་པོ་ཆེ་གདན་ཞུ་ཚགས་ཚུད་བྱུང་ཡོད་པ་དགེ་བཤེས་སྔགས་རམས་པ་ཐུབ་བསྟན་ཆོས་དབྱངས་ལགས་ཀྱིས་གསུངས་བྱུང། ད་དེ་ནས་དམིགས་བསལ་དཀའ་ངལ་གཅིག་འཕྲད་མ་སོང་ང་ཚོས་ད།

སྐད་ཆ་དྲིས་མཁན་ཟེར་ར་དམིགས་བསལ་བྱུང་མ་སོང་ར་ཁོ་རང་ཚོ་སྒང་ནས་དྲི་བ་བྱེད་ཡིན་གི་ར་ང་ཚོ་དམིགས་བསལ་དཀའ་ངལ་འཕྲད་མ་སོང་ཞེས། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་བཞིན་ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་གི་སྐུ་གདུང་དེ་ཉིད་སྐུ་དམར་གདུང་ནས་འདྲ་སྐུ་བཞེངས་རྒྱུ་ཡིན་པ་དགེ་བཤེས་ལགས་ཀྱིས་མུ་མཐུད་དུ་གསུང་དོན་ལ། སྐུ་གདུང་དམར་གདུང་ད་ལྟ་འགྲུབ་ཡོད་མ་རེད་མོད་དམར་གདུང་འགྲུབ་ཡས་ཆེད་དུ་ད་ནི་ལོ་གཅིག་ལྷག་ཙམ་འགོར་གྱི་རེད་འགོར་གྱི་རེད་དྲན་གྱི་འདུག་ར་དེའི་རྗེས་ལ་ཡིན་ནི་དམར་གདུང་འདི་ད་བཞེངས་སྟངས་འདི་ཚོ་ཞུས་ད་ནི་ལོ་གཅིག་གཉིས་རྗེས་ལ་མུ་མཐུད་ཧ་གོ་མ་རེད་ཡིན་ནི་མུ་མཐུད་ནས་ད་ལྷོ་ཕྱོགས་ལ་འགྲོ་ཡིན་ན་ང་ཚོའི་གདུང་ཚྭ་ནང་བཏུམ་ནས་བཞག་དགོས་རེད་ད་ལ་དྭགས་ལ་ས་ཆ་སྐམ་པོ་ཡིན་ཙང་ང་ཚོས་གདུང་ཚྭ་ནང་ད་མ་བཏུམ་ནས་བཞག་ད་གདུང་ཚྭ་མ་བྲིས་ནས་བཞག་བྱ་ཞིག་རེད་བྱེད་ཀྱི་ཡོད་ར་བྱས་ཙང་ཡིན་ནའི་མུ་མཐུད་ནས་འོ་ནི་འཆར་གཞི་བྱས་ཡ་རེད་ད་ལོ་གཅིག་གཉིས་ནས་ཡ་ནི་དམར་གདུང་བྱས་ཡ་དེ་ལས་ཀ་དེ་འགྲུབ་གི་རེད་བསམ་གྱི་འདུག། དེ་བཞིན་སྐུ་གདུང་འདི་ཉིད་ལ་དྭགས་རང་དུ་བཞེངས་ཡ་ཡིན་དུས་དེའི་སྐོར་ཞིབ་ཕྲར་དགེ་བཤེས་ལགས་ཀྱིས།
དེ་ནང་བཞིན་ད་ང་ཚོས་དེ་འཆར་གཞི་ལས་འགུལ་དེ་འགྲོ་དགོས་རེད་ར་ད་ད་ལྟ་སྐུ་གཟུགས་དེ་དུས་ཚོད་ཏག་ཏག་རེངས་རྒྱུ་ཡོད་མེད་ད་ནི་ད་ཡིན་ར་ད་ང་ཚོས་ཚོད་དཔག་ལ་ད་ལོ་གཅིག་ལྷག་འགོར་གྱི་རེད་དྲན་གྱི་འདུག་ར་ཡིན་ལ་ད་ལ་དེས་མང་ཉུང་བ་འགོར་ས་རེད་གང་ཡིན་ས་ཆ་སྐམ་པོ་རེད་ཡིན་རླུང་ནི་སུ་དེས་སྐམ་པོ་ཡིན་ཙང་མགྱོགས་པོ་དེ་ཡིས་འགྲུབ་པའི་ཆ་ཤས་ཡོད་རེད་ཨོ་ནི་བྱུང། ཞིང་གཤེགས་དམ་པ་རིན་པོ་ཆེ་མཆོག་གི་སྐུ་གདུང་ལས་འདྲ་སྐུ་བཞེངས་རྒྱུ་ཡིན་པ་དེ་གཙོ་བོ་དགའ་ལྡན་ཁྲི་པ་གོང་མ་རྣམས་ཀྱི་སྐུ་གདུང་ཐོག་ཕྱག་ལས་གནང་མྱོང་ཡོད་མཁན་གཙོ་བོ་དགེ་བཤེས་བློ་ལྡན་ལགས་ཀྱིས་ཐུགས་འགན་བཞེས་བཞིན་ཡོད་པ་དགེ་བཤེས་སྔགས་རམས་པ་ཐུབ་བསྟན་ཆོས་དབྱངས་ལགས་ཀྱིས་གསུངས་བྱུང། ཞིང་གཤེགས་དམ་པ་དགའ་ལྡན་ཁྲི་ཟུར་སྐྱབས་རྗེ་རི་རྫོང་སྲས་སྤྲུལ་རིན་པོ་ཆེ་མཆོག་གི་མ་དགོན་ནང་ཚུད་པའི་རི་རྫོང་ཅུ་ལི་ཅན་བཙུན་དགོན་གྱི་བཙུན་མ་འཇིགས་མེད་ཀུན་གཟིགས་ལགས་ཀྱིས་ད་ལན་ལ་དྭགས་ས་གནས་སུ་རིན་པོ་ཆེ་མཆོག་གི་སྐུ་གདུང་ཐེངས་དང་པོ་མཇལ་རྒྱུ་བྱུང་བར་ཚོར་བ་འདི་ལྟར་གསུངས་བྱུང། སེམས་ནང་ལ་དགའ་སྐྱོ་གཉིས་ཆ་འདུག་དགའ་སྐྱོ་གཉིས་ཆ་རེད་བྱས་ར་དང་པོ་རིན་པོ་ཆེ་དང་པོ་བེད་དུ་བཙའ་བ་ང་ཚོ་བེད་དུ་དངོས་སུ་འདི་ཕེབས་ཡོད་ར། ཕྱག་དང་དེ་ཚོ་ཚང་མ་དཔེ་འདི་ནང་ལ་སེམས་ནང་ལོགས་ལ་གཅིག་འདུག་ད་ཁ་ད་ཁ་སང་འདི་ནང་ལ་ཕེབས་ཡོད་ར་ཁོང་འདི་ནང་ལ་ཕེབས་ཙང་སེམས་པ་སྐྱོ་བོ་རེ་ཞིག་ཡང་འདུག་སེམས་ནང་ལོགས་ལ་ད། གང་ཅིའི་ཐོག་ནས་ཡིན་ན་ད་ཕེབས་ཐུབ་པ་དེ་དཔེ་སེམས་ནང་དགའ་པོ། དཔེ་ལོ་གཅིག་བར་དུ་ང་ཚོ་སྒུག་བསྡད་ཡོད་ར། ཚང་མ་ཨ་ནེ་ཚང་མ་ཨ་ནེ་དང་ད་ང་ཚོ་གཅིག་པུ་མ་རེད། ལ་དྭགས་མི་མང་ཚང་མ་ད་ལྟ་ག་ལ་རེད་ཚོར་བ་སྐྱིད་པོ་ཡོད་རེད་བསམ་གྱི་འདུག་དགའ་པོ་ཡོད་རེད་བསམ་གྱི་འདུག།
རི་རྫོང་ཅུ་ལི་ཅན་བཙུན་དགོན་དུ་ཡང་རིན་པོ་ཆེ་མཆོག་གི་ཡང་སྲིད་མྱུར་འབྱོན་ཆེད་ཆོ་ག་ཕྱག་ལེན་གནང་གི་ཡོད་པ་བཙུན་མ་ཐུབ་བསྟན་ཀུན་མཛེས་ལགས་ཀྱིས་གསུངས་བྱུང་ཞིང་གཤེགས་དམ་པ་དགའ་ལྡན་ཁྲི་ཟུར་རིན་པོ་ཆེ་མཆོག་སྐུ་འཚོ་བཞུགས་སྐབས་ནས་ཆོས་སྦྱིན་མང་པོ་ཞུ་མྱོང་ཡོད་པ་རི་རྫོང་དགོན་པ་ཉེ་འཁོར་དུ་ཆགས་པའི་ལ་དྭགས་གཏིང་མོ་སྒང་གི་ཡུལ་མི་ཚེ་རིང་ཆོས་འཕེལ་ལགས་ཀྱིས་འདི་ལྟར་གསུངས་བྱུང། ཚ་དེ་དག་དངོས་གནས་དྲང་གནས་དུ་དཔེ་སེམས་པ་སྐྱིད་པོ་བྱུང་སོང་ལགས་ག་རེ་རེད་ཟེར་ན་ད་ང་ཚོ་གཅིག་ཐེ་ཚོམ་འདྲ་བོ་ཅིག་ཡོད་རེད་སྐུ་གདུང་འདི་ད་རྒྱ་ལྷོ་ཕྱོགས་ནས་ཡར་ལ་དྭགས་ལ་ཕེབས་ཐུབ་ཨ་ཡོང་བསམ་པ་དེ་མི་མང་ཚང་མ་ལ་འདི་འདྲ་ཅིག་བསམ་བློ་ཅིག་ཡོད་རེད་དེ་དེ་རིང་དངོས་སུ་དེ་ནི་དཔེ་དེ་སྐུ་གདུང་རིན་པོ་ཆེ་འདི་གདན་འདྲེན་ཞུ་ཐུབ་པ་སོང་བས་ད་ང་རང་མ་ཚད་པས་དེ་ང་ཚོ་ལ་དྭགས་ཀྱི་ད་ནང་པ་མ་ཚད་པས་ཕྱི་པ་དང་ལ་དྭགས་པའི་མི་མང་ཚང་མ་དཔེ་སེམས་པ་དགའ་བོ་སྤྲོ་བོ་སྐྱིད་པོ་སེམས་པ་སྐྱིད་པོ་བྱུང་སོང་ད་ད་ང་ཚོ་ཚང་མས་རེ་བ་དེ་འདྲ་ཡིན་ཏེ། ཁོང་གི་ཡང་སྲིད་རིན་པོ་ཆེ་ལྟར་ཅིག། མགྱོགས་པ་ནས་མགྱོགས་པ་མྱུར་དུ་ནས་མྱུར་དུ་འབྱོན་ཡག་གི་ང་ཚོ་གསོལ་བ་སྨོན་ལམ་རྒྱབ་ཀྱི་ཡོད་ལགས་ཐུགས་རྗེ་ཆེ། ཞིང་གཤེགས་དམ་པ་དགའ་ལྡན་ཁྲི་ཟུར་སྐྱབས་རྗེ་རི་རྫོང་སྲས་སྤྲུལ་རིན་པོ་ཆེ་མཆོག་གི་མ་དགོན་གཙོ་བོ་རི་རྫོང་དགོན་ཡིན་པ་དང་ཡང་ལ་དྭགས་ནུབ་ར་ལྗོངས་སུ་ཆགས་པའི་བསམ་གཏན་གླིང་དགོན་ཡང་རིན་པོ་ཆེ་མཆོག་གིས་གཟིགས་རྟོག་གནང་ཡོད་པ་རེད་འདུག་ནུབ་ར་བསམ་གཏན་གླིང་དགོན་གྱི་གནས་བརྟན་ཟུར་པ་ཡིན་པ་དགེ་བཤེས་སྔགས་རམས་པ་ཐུབ་བསྟན་ཆོས་བཟང་ལགས་ཀྱིས་རིན་པོ་ཆེ་མཆོག་ད་ལྟ་སྐུ་འཚོ་བཞུགས་མེད་ན་ཡང་རིན་པོ་ཆེ་མཆོག་གིས་བཀའ་གང་གསུངས་པ་རྣམས་བཀའ་བཞིན་བསྒྲུབ་རྒྱུ་གལ་ཆེན་ཡིན་པ་གསུངས་བྱུང། ནས་རིན་པོ་ཆེ་ན་ཞེ་དྲག་གི་ཅིག་འབྲེལ་ཆེན་མོ་འདྲ་བོ་ཅིག་ཆགས་ནས་རིན་པོ་ཆེ་ཁོ་རང་བཀའ་ག་རེ་ཆེ་གནང་བ་ནང་བཞིན་ཅིག་ང་ང་རང་གིས་ཚོད་དེ་བྱས་ཙང་ད་འགྲོ་ཐུབ་ཡོད་མ་རེད་དེ་རིན་པོ་ཆེ་གིས་འཆར་གཞིའི་སྟེང་ནས་དེ་འདྲ་བྱེད་དགོས་རེད་དེ་འདྲ་བྱེད་དགོས་རེད་བྱས་ཏེ་འགྲོ་ཐུབ་མཁན་ཅིག་ཡིན་དྲན་གྱི་འདུག་རོ།

དང་སྒྲིག་འཛུགས་དེ་ཚོ་ག་འདྲའི་ཆགས་ཡོང་ལྷག་པར་སློབ་གཉེར་དང་འདུལ་བའི་ཁྲིམས་ཡོད་རེད་པ་བོད་པ་འདི་འདྲའི་ག་འདྲའི་ཆགས་ཡོང་ཟེར་ན་དེ་སེམས་ལ་འཇིགས་པོ་རེད་བ། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གཉིས་ལོར་ལ་དྭགས་ས་གནས་སུ་ཞབས་སོར་འཁོད་སྐབས་ཞིང་གཤེགས་དམ་པ་དགའ་ལྡན་ཁྲི་ཟུར་རིན་པོ་ཆེ་མཆོག་ཟུར་མཇལ་གནང་དུས་སྐོར་དགེ་བཤེས་སྔགས་རམས་པ་ཐུབ་བསྟན་ཆོས་བཟང་ལགས་ཀྱིས་གསུངས་དོན་དུ། སྟོང་ཉི་ཤུ་རྩ་གཉིས་ལོར་སྐུ་མདུན་དེ་ལ་དྭགས་ཕེབས་རོགས་ཞུས།

རིན་པོ་ཆེ་གིས་རྒྱལ་བ་རིན་པོ་ཆེ་དེ་གསུང་འདུག་ད་རིན་པོ་ཆེ་སྐུ་ཚེ་མཛད་པ་མཐར་ཕྱིན་པ་རེད་ད་ཐུགས་སྤྲོ་པོ་བྱས་ནས་ལྷོད་ལྷོད་བྱས་ནས་བཞུགས་གསུང་འདུག་ནས་རིན་པོ་ཆེ་གིས་ད་ཅི་ང་ཚོ་སྐུ་ཚེ་འཕེན་པ་སྐུ་ཚེ་རྫོགས་འདུག་གང་ལ་ཐུགས་བསམ་ཁོ་ར་ཅིག་ཡོད་ར་བ་ཆོས་མཆོག་གི་ཐོག་ནས་བདེ་བ་ཆེན་པོའི་ཡེ་ཤེས་དེ་འོད་གསལ་དུ་འཆར་བའི་གདམས་ངག་འདི་ནས་གསུང་རོགས་ཅིག་གསུང་ནས་ཡོད་ཅིག། གསོལ་འདེབས་གནང་གི་འདུག་ཨ། འདི་དགོས་ཡ་ཡོད་མ་རེད་རིན་པོ་ཆེ་ལྷོད་ལྷོད་བྱས་ནས་བཞུགས་ད་པས་སྐུ་ཚེ་མཛད་པ་མཐར་ཕྱིན་པ་རེད། འདི་འདྲའི་གསུང་འདུག་ཞུ་ཡིན་པ།
གཞན་ཡང་སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་དང་རིན་པོ་ཆེ་མཆོག་གཉིས་ཀྱི་བར་དམིགས་བསལ་འབྲེལ་བ་བཟང་པོ་ཡོད་པའི་སྐོར་གསུང་དོན་དུ། རིན་པོ་ཆེ་ཁོ་རང་གི་གཙོ་བོ་བླ་མ་དེ་རྒྱལ་བ་རིན་པོ་ཆེའི་སྐུ་མདུན་རེད་འདུག་ཨ།
རྒྱལ་བ་རིན་པོ་ཆེའི་བླ་མ་གཙོ་བོ་བྱས་དབང་ལུང་ཁྲིད་གསུམ་མང་པོ་གནང། དེ་ནས་རིན་པོ་ཆེ་གིས། དམིགས་བསལ་གྱི་ཁོ་རའི་བླ་མ་གི་བཀའ་ཟེར་ན་ག་རེ་ཡིན་ཟེར་ན། སངས་རྒྱས་ཀྱི་བསྟན་པའི་ཆེད་དུ་རྒྱལ་བ་རིན་པོ་ཆེ་བཀའ་སློབ་དེ་ལ་ཞེ་པོ་ཅིག་དེ་ཐུགས་སྣང་གནང་མཁན་ཅིག་རེད།

Australia སྲིད་བློན་རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་ཕེབས་ནས་བོད་ནང་འགྲོ་བ་མིའི་ཐོབ་ཐང་གི་སྐོར་གླེང་སློང་དགོས་པ། འགྲོ་བ་མིའི་ཐོབ་ཐང་དོན་གཉེར་བས་དགོས་འདུན་བཏོན་གནང་ཡོད་པའི་སྐོར་འདི་གའི་གསར་འགོད་པ་བློ་བཟང་དགེ་ལེགས་ལགས་ཀྱིས་བཏང་གནང་བའི་གནས་ཚུལ་འདི་གཤམ་ལ་གསན་གནང་གི་རེད། ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཕྱི་ཟླ་བཅུ་གཅིག་ཚེས་བཞི་ཉིན Australia ཡི་སྲིད་བློན་སྐུ་ཞབས Anthony Albanese རྒྱ་ནག་ཏུ་རྒྱལ་དོན་འཚམས་གཟིགས་སུ་ཕེབས་ཡོད་པ་དང་བསྟུན་ཁོང་གིས་སྲིད་འཛིན་ཞི་ཅིན་ཕིན་ལྷན་དུ་མཇལ་འཕྲད་གནང་རྒྱུ་ཙམ་མ་ཟད།

ཁ་སྔོན་ཨོ་སི་ཀྲུ་ལི་ཡའི་མང་ཚོགས་ཁྲོད་དཔྱད་ཞིབ་བྱས་པའི་མཇུག་འབྲས་སུ་ཨོ་སི་ཀྲུ་ལི་ཡའི་མི་མང་གསུམ་ཆ་གཉིས་ཀྱིས་རྒྱ་ནག་ལྷན་དུ་འབྲེལ་བ་བྱེད་པའི་སྐབས་ཚོང་འབྲེལ་ལས་ལྷག་པར་འགྲོ་བ་མིའི་ཐོབ་ཐང་དེ་གལ་འགངས་ཆེ་བར་ངོས་འཛིན་གནང་དགོས་པ་གསལ་སྟོན་བྱས་ཡོད་ཅེས་འགྲེལ་བརྗོད་གནང་བྱུང། ཁ་སྔོན་སྤྱི་ཟླ་བརྒྱད་པའི་ནང་ཨོ་སི་ཀྲུ་ལི་ཡའི་ནང་རྟེན་གཞི་བྱས་པའི The Essential ཉམས་ཞིབ་ལྟེ་གནས་ཁང་གིས་ཨོ་སི་ཀྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་ཚོང་འབྲེལ་བསྐྱར་གསོ་དང་འགྲོ་བ་མིའི་ཐོབ་ཐང་གི་གལ་གནད་སོགས་དང་འབྲེལ་བའི་དཔྱད་ཞིབ་སྙན་ཐོ་ཞིག་འདོན་སྤེལ་གནང་བའི་ནང། ཨོ་སི་ཁྲུ་ལི་ཡ་ཡི་མི་དམངས་ཆིག་སྟོང་བརྒྱ་དང་ལྔ་བཅུ་ང་གཅིག་ལ་དྲི་རྩད་བྱས་པའི་བརྒྱུད་མི་དམངས་བརྒྱ་ཆ་དྲུག་ཅུ་རེ་དྲུག་གིས་རྒྱལ་ཁབ་གཉིས་ཀྱི་ཚོང་འབྲེལ་ལས་བོད་ནང་དུ་རྡོག་རོལ་གཏོང་བཞིན་པའི་འགྲོ་བ་མིའི་ཐོབ་ཐང་གི་གནས་སྟངས་ཡར་རྒྱས་གཏོང་རྒྱུ་ནི་གལ་འགངས་ཆེ་བར་ངོས་འཛིན་བྱས་འདུག་ཨོ་སི་ཁྲུ་ལི་ཡ་དང་རྒྱ་ནག་གཉིས་ཀྱི་དབར་ཐོག་མར་ཕྱི་ལོ་ཆིག་སྟོང་དགུ་བརྒྱ་བདུན་ཅུ་དོན་གཉིས་ལོར་ཕྱི་འབྲེལ་འགོ་འཛུགས་གནང་སྟེ་ད་སྐབས་ཚོང་ལས་དང་དཔལ་འབྱོར་གྱི་འབྲེལ་བ་ཇེ་སྡུག་ཏུ་སོང་ཡོད་པ་མ་ཟད་ཆབ་སྲིད་ཀྱི་ཐོག་ནས་ཨོ་སི་ཁྲུ་ལི་ཡ་ཡིས་རྒྱ་ནག་ལ་ལྟ་སྟངས་ཐད་འགྱུར་བ་ཆེན་པོ་འགྲོ་བཞིན་ཡོད་པའི་དུས་སྐབས་ཤིག་ཀྱང་ཡིན་པ་རེད།

ཡང་དེ་དང་ཕྱོགས་མཚུངས་ཨོ་གླིང་བོད་མི་མང་སྤྱི་འཐུས་རྡོ་རིང་བསྟན་འཛིན་ཕུན་ཚོགས་ལགས་ཀྱིས་ཨོ་སི་ཁྲུ་ལི་ཡ་ཡི་བོད་ཀྱི་སྐུ་ཚབ་དོན་གཅོད་ཚུད་པའི་ཁུལ་དེ་ཡི་བོད་མི་ཚོགས་སྡེ་ཁག་ནས་ཨོ་གླིང་ཕྱི་སྲིད་ལས་ཁུངས་དང་སྲིད་བློན་སོགས་ལ་རྒྱ་ནག་གི་དཔོན་རིགས་ལྷན་དུ་བོད་དོན་གླེང་སློང་དགོས་པའི་ཞུ་གཏུག་ལས་འགུལ་སྤེལ་ཡོད་པ་བཞིན་ད་རེས་གླེང་སློང་གནང་བའི་རེ་བ་བྱེད་ཀྱི་ཡོད་པ་གསུངས་བྱུང། ཏན་ཏན་ཨོ་སི་ཁྲུ་ལི་ཡ་གི་སྲིད་བློན་དེ་གོང་གི་ཕྱི་སྲིད་བློན་བཅས་ཚང་མ་ལ་ཡ་ནི་གཅིག་གིས་གང་ལྟར་བོད་པའི་གནད་དོན་མགོ་ཚོད་ཀྱི་ཡོད་རེད་མཁྱེན་གྱི་ཡོད་རེད་དེ་ཡིན་དུས་ཙང་མཁྱེན་པ་དང་མགོ་ཚོད་པ་ནང་བཞིན་གྱིས་ཨ་ཕ་གི་ལ་གོ་སྐབས་ཡོད་པའི་སྐབས་དེ་ལ། ཏན་ཏན་ང་ཚོ་བོད་པའི་གི་གནད་དོན་དེ་ཡིན་གཅིག་མིན་གཅིག་གླེང་གི་རེད་བསམ་པའི་གི་རང་ཉིད་ནས་ཡིད་ཆེས་བྱེད་ཀྱི་ཡོད་དེ་གོང་ལ་ཡ་ཨ་ནི་ཕྱི་སྲིད་བློན་ཅིག་གི་གླེང་བ་གླེང་སློང་བྱས་པ་ཞིག་ང་ཚོ་གནས་ཚུལ་ཐོན་ཡོད་རེད་ཏན་ཏན་བསམ་པ་ད་ལྟའི་ཆ་ལ་སྲིད་བློན་རང་གི་དེ་ནས་ཅིག་གླེང་སློང་བྱས་ཡོད་པའི་གི་རེ་བ་རྒྱག་གི་ཡོད། གཞན་ཡང་གནས་ཚུལ་ཤེས་རྟོགས་བྱུང་བར་གཞིགས་ན་སྤྱི་ཟླ་བཅུ་གཅིག་ཚེས་དྲུག་རེས་གཟའ་ཟླ་བའི་ཉིན་རྒྱ་ནག་པེ་ཅིང་དུ་ཨོ་སི་ཁྲུ་ལི་ཡའི་སྲིད་བློན་གྱིས་སྲིད་འཛིན་ཞི་ཅིན་ཕིན་ལྷན་དུ་མཇལ་འཕྲད་གནང་སྟེ་ལྷོ་རྒྱ་ནག་རྒྱ་མཚོའི་མངའ་ཁོངས་གྱི་རྩོད་རྙོག་ཐོག་གོ་བསྡུར་གནང་རྒྱུ་ཡིན་པ་སྲིད་བློན་ཨན་ཐོ་ནི་ལགས་ཀྱིས་བརྗོད་འདུག་པ་དང། ཁོང་གིས་རྒྱ་ནག་ནང་དུ་རྒྱལ་དོན་འཚམས་གཟིགས་དེ་ཕྱི་ཚེས་བཞི་ནས་བདུན་བར་ཉིན་གྲངས་བཞི་ཡི་རིང་ཡིན་འདུག། ཡང་ཨོ་སི་ཊོ་ལི་ཡའི་ཕྱི་སྲིད་བློན་ཆེན་པེ་ནི་ཝོང་ཡང་སྲིད་བློན་ལྷན་དུ་པེ་ཅིན་དུ་ལྷན་བཅར་ཞུ་རྒྱུ་ཡིན་འདུག་པ་མ་ཟད་འདི་གའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱིས་ཁ་སྔོན་ཨོ་སི་ཊོ་ལི་ཡའི་ཕྱི་སྲིད་ལས་ཁུངས་སུ་སྲིད་བློན་རྒྱ་ནག་ཏུ་ཕེབས་པའི་སྐབས་བོད་དོན་གླེང་སློང་གནང་གི་ཡོད་མེད་བཀའ་འདྲི་ཞུ་ཐབས་བྱས་ཀྱང་ཡ་ལན་གནང་མ་སོང།

ཁ་སང་བོད་ཟླ་དགུ་པའི་ཚེས་ཉི་ཤུ་གཉིས་ཉིན་བོད་གཙོ་བོར་གྱུར་པའི་འཛམ་གླིང་གི་ས་གནས་གང་སར་ཡོད་པའི་བོད་མི་རྣམས་ཀྱིས་ལྷ་བབས་དུས་ཆེན་ཞེས་ཆོས་ཕྱོགས་ཀྱི་དུས་ཆེན་རྩ་ཆེན་དང་དུས་ཆེན་ཁྱད་པར་ཅན་ཉིན་དེར་སྡིག་སྤོང་དགེ་སྒྲུབ་སོགས་ཀྱི་ལམ་ནས་སྲུང་བརྩི་ཞུས་འདུག་དེས་ན་དུས་ཆེན་འདིའི་སྐོར་ངོ་སྤྲོད་སྙིང་བསྡུས་ཤིག་གནང་རོགས་ཅེས་སྐུའི་གསུང་སྒྱུར་དགེ་བཤེས་ངག་དབང་བསོད་ནམས་ལགས་ལ་ཞལ་པར་བརྒྱུད་འབོད་སྐུལ་ཞུས་པས་ཁོང་གིས་ངོ་སྤྲོད་སྙིང་བསྡུས་ཤིག་གནང་དོན་ལ།
ད་དགུ་པ་ལྷ་བབས་དུས་ཆེན་ཞེས་ཞུ་བ་དེ་ང་རང་ཚོའི་འཛམ་བུ་གླིང་གི་ད་བདག་ཅག་གི་སྟོན་པ་རྣམ་འདྲེན་བཞི་པ་ཤཱ་ཀྱ་ཐུབ་པ་དེ་རྒྱ་གར་གྱི་གནས་སུ་བྱོན་ཨ་ནེ་ཡུམ་རྒྱུད་ད་ད་གང་ད་ཡུམ་ལྷ་མོ་སྒྱུ་འཕྲུལ་མ། ཞེས་ཞུ་བ་ཁོང་གི་ད་ལྷུམས་སུ་ཞུགས་ནས་ད་སྐུ་བལྟམས་པ་རེད་བ་ཨ་ནེ་སངས་རྒྱས་བཅོམ་ལྡན་འདས་མངོན་པར་རྫོགས་པར་སངས་རྒྱས་ཟིན་པའི་རྗེས་སུ་ཡུམ་ད་ང་ཚོས་ཇི་ལྟར་ཞུ་བ་ཡིན་ན་ཞིང་གཞན་དུ་གཤེགས་པ་རེད། གཞན་ག་པར་གཤེགས་པ་རེད་ཟེར་ན་ཨ་ནེ་སུམ་ཅུ་རྩ་གསུམ་པ་ལྷའི་གནས་སུ་སྐུ་སྐྱེ་བཞེས་ནས་ཡར་གཤེགས་པ་ཡིན་ཙང་ད་འཛམ་བུ་གླིང་གི་མི་རྣམས་དང་སྤྱི་བཏང་ནས་ད་ག་འདྲ་སངས་རྒྱས་བཅོམ་ལྡན་འདས་གདུལ་བྱ་རྣམས་ལ་ཨ་ནེ་ཕ་མ་གཉིས་བཀའ་དྲིན་ཆེན་པོ་ཡིན་པ་དང་བཀའ་དྲིན་གསབ་དགོས་ཡས་གལ་ཆེན་པོ་ཡིན་པ་འདི་གོ་བར་བྱ་བའི་གཅིག་གོ་བར་བྱ་བའི་དགོས་པ་གཅིག་བྱས་ཨ་ནེ་སུམ་ཅུ་རྩ་གསུམ་པའི་ལྷའི་གནས་སུ་ལྷ་མང་པོ་གཅིག་ལ་ཆོས་ཀྱི་འཁོར་ལོ་བསྐོར་ཡས་ཀྱི་སྐལ་བ་དེ་ལྡན་པ་ཡིན་ཙང་ཨ་ནེ་ཆོས་ཀྱི་འཁོར་ལོ་བསྐོར་ཡས་བསྐོར་བ་དེ་འདྲའི་དགོས་པའི་དོན་དང། ཨ་ནེ། བཅོམ་ལྡན་འདས་ཕལ་ཆེན་དགུང་ལོ་བཞི་བཅུ་ཞེ་གཅིག་ཡིན་བསམ་སྟེ། འོ་དེའི་སྐབས་སུ་ཨ་ནེ། དབྱར་གནས་གཅིག་རིང་ལ་ཡ། སུམ་ཅུ་རྩ་གསུམ་པའི་ལྷའི་གནས་སུ་ད་དབྱར་གནས་གཅིག་རང་ཡིན་མ་རེད་འདྲི་ག་ཞིག་ལྟ་སྟེ་གསུང་ཚུལ་ཁ་ཤས་ཅིག་ཡོད་རེད་གང་ལྟར་ཡི་གེ། སུམ་ཅུ་རྩ་གསུམ་པའི་ལྷའི་གནས་སུ་ཨ་ནེ་ཆོས་ཀྱི་འཁོར་ལོ་བསྐོར་ནས་ད་དུས་གང་ལ་གང་འཚམ། ཨ་ནེ། བཞུགས་པ་འདྲ་དེ་འདྲའི་དུས་ད་རྒྱལ་པོ། གཟུགས་ཅན་སྙིང་པོ་ལ་སོགས་པ། ཨ་ནེ་འཛམ་བུ་གླིང་གི་བདག། ཅེས་གདུལ་བྱ་སྤྱི་དང་དག་སྣང་དང་ཉན་ཐོས་པ་རྣམས་ཀྱིས་ད་སངས་རྒྱས་བཅོམ་ལྡན་འདས་ཀྱི་ཞལ་མཇལ་གསུང་ཐོས་རྒྱུ་མེད་པ་རྒྱུན་རིང་པོ་སོང་སོང་ད་སངས་རྒྱས་བཅོམ་ལྡན་འདས་སླར་ཡང་འཛམ་བུ་གླིང་དུ་ཆོས་ཀྱི་འཁོར་ལོ་བསྐོར་བར་བྱོན་རོགས་གནང་ཞེས་གསོལ་འདེབས་ཞུས་པ་ཨ་ནེ་བཅོམ་ལྡན་འདས་ཀྱིས་ད་ཉན་ཐོས་མཆོག་ཏུ་གྱུར་པ་ཤཱ་རིའི་བུ་དང་མོའུ་འགལ་བུ་གཉིས་ནང་ནས་མོའུ་འགལ་བུ་དེ་རྫུ་འཕྲུལ་སྟོབས་དང་ལྡན་པ་ཡིན་པ་བཅས་རྫུ་འཕྲུལ་ནང་ནས་དཔལ་མཐུ་ཆེ་ཤོས་དེ་མོའུ་འགལ་བུ་རེད་འདུག་པ་དངོས་གཞི་ཐུགས་ཆེ་ཤོས་འདི་ཤཱ་རིའི་བུ་བྱས་འདི་འདྲ་ཡིན་དུས་ད་མོའུ་འགལ་བུ་ཡར། སུམ་ཅུ་རྩ་གསུམ་པའི་ལྷའི་གནས་སུ་སངས་རྒྱས་བཅོམ་ལྡན་འདས་ལ་གསོལ་བ་བཏབ་པ་ཡ་ཕེབས་རོགས་གནང་ཟེར་སོང་འདི་འདྲའི་ཁོ་རང་མངགས་ནས་ནི་མོའུ་འགལ་བུ་ཡར་སུམ་ཅུ་རྩ་གསུམ་ལྷའི་གནས་སུ་ཕེབས་སངས་རྒྱས་བཅོམ་ལྡན་འདས་ལ་ཡ་གསོལ་བ་བཏབ་པ་ལ་བརྟེན་སངས་རྒྱས་བཅོམ་ལྡན་འདས་ཀྱིས་ཞལ་གྱིས་བཞེས་ནས་སླར་ཡང་འཛམ་བུ་གླིང་དུ་ཆོས་ཀྱི་འཁོར་ལོ་བསྐོར་བར་མར་ནི་ཕེབས་ནས་ད་དགོངས་པ་མྱ་ངན་ལས་མ་འདས་བར་དུ་ཆོས་འཁོར་ལོ་བསྐོར་བའི་བསྐོར་ཡས་སྐལ་བ་ཅན་དུ་བྱུང་བ་ཡིན་ཙང་ད་ལྟའི་དུས་ཆེན་འདི་གལ་ཆེན་པོ་ཞིག་བརྩིས་ནས་ཨ་ནེ་དགུ་པ་ལྷ་བབས་དུས་ཆེན་དུ་སྲུང་བརྩི་ཞུ་དགོས་རེད་བྱས་ཙང་འདི་འདྲའི་ལྷ་བབས་དུས་ཆེན་འདི་སྲུང་བརྩི་ཞུ་སྟངས་གཙོ་བོ་འདི་ད་གསུང་གི། ད་མཛད་པ་དེ་གཙོ་ཆེ་བ་ཡིན་པ་ཡིན་ཙང་སངས་རྒྱས་བཅོམ་ལྡན་འདས་ཀྱིས་ནི་གསུང་རྗེས་དྲན་གྱིས་ད་གང་དག་ཐོག་ནས་ནི་དུས་དྲན་སྲུང་བརྩི་ཞུ་དགོས་རེད་ཞུ་བཞིན་ཡིན་ཐུགས་རྗེ་ཆེ།
ཡང་འདི་ག་ཨ་མི་རི་ཀའི་རྒྱལ་ས Washington ཉེ་འཁྲིས་སུ་ཤིང་བཟའ་རིན་པོ་ཆེ་མཆོག་དབུ་བཞུགས་ཐོག་བྱེས་ཀྱི་རྭ་རྒྱ་ཐེག་ཆེན་ནང་བསྟན་རིག་གཞུང་གླིང་ནང་ས་གནས་བོད་མི་རྣམས་འདུ་འཛོམས་ཀྱི་དུས་ཆེན་ཁྱད་པར་ཅན་ཉིན་འདིར། སྤྱི་ནོར ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཞབས་པད་བསྐལ་བརྒྱར་བརྟན་ཕྱིར་སྒྲོལ་མའི་མཎྜལ་བཞི་པ་འཚོགས་གནང་འདུག།
བོད་ཁུལ་གྱི་དགོན་སྡེ་ཁག་གི་ནང་ཆོས་ཕྱོགས་ཀྱི་མཛད་སྒོ་དང་ཆོས་ཕྱོགས་དང་འབྲེལ་བའི་ལས་དོན་ཁག་ག་རེ་བྱས་ཀྱང་དེ་དག་སྔོན་ཚུད་ནས་འབྲེལ་ཡོད་ཆོས་དོན་ལས་ཁུངས་ལ་ཆོག་མཆན་ཞུ་དགོས་འདུག་རྒྱ་ནག་གཞུང་གིས་བོད་ནང་དུ་ཆོས་ལུགས་བྱེད་སྒོ་སྤེལ་སའི་དོ་དམ་བྱེད་ཐབས་ཞེས་པའི་ཁྲིམས་ལུགས་ལོ་འདི་སྤྱི་ཟླ་དགུ་པའི་ཚེས་གཅིག་ནས་ལག་བསྟར་བྱས་ཡོད་པའི་ནང་བོད་ཁུལ་གྱི་དགོན་སྡེ་ཁག་གི་ནང་ཆོས་ཕྱོགས་ཀྱི་མཛད་སྒོ་དང་ཆོས་ཕྱོགས་དང་འབྲེལ་བའི་ལས་དོན།

ཕུགས་རྒྱུན་རིང་ས་ནས་བལྟས་ན་གནས་ཐུབ་པ་ཞིག་མིན་ལ་དེ་བཞིན་དུ་རྒྱ་ནག་གི་དབུ་ཁྲིད་མཁན་ཚོས་ཁྲིམས་ལ་དང་ལེན་མ་བྱེད་པའི་སྒོ་ནས་རྒྱལ་སྤྱིའི་སྡིངས་ཆའི་སྟེང་འགོ་ཁྲིད་ཅིག་བྱེད་བསམ་པའི་བསམ་བློ་གཏོང་གི་ཡོད་ན་དེ་འགྲུབ་མི་ཐུབ་པའི་གནས་སྟངས་དུ་འགྱུར་རྒྱུ་ཡིན་པ་སོགས་ཀྱི་སྐོར་ལ་བོད་མིའི་སྒྲིག་འཛུགས་ཀྱི་མགྲིན་ཚབ་པ་བསྟན་འཛིན་ལེགས་བཤད་ལགས་ཀྱིས་གསུངས་ཡོད་པ་རེད། ཡང་ཁོང་གིས་ཉེ་བའི་ཆར་བོད་ནང་དུ་ཡང་ཆོས་ལུགས་དང་འབྲེལ་བའི་ཁྲིམས་གཞི་ཁ་ཤས་ཤིག་བཟོས་ཡོད་པ་དེ་གང་ལྟར་ཡང་སྙིང་ཁྲིམས་དེ་དག་ཆབ་སྲིད་ཀྱི་དགོས་མཁོར་བརྟེན་ནས་བཟོས་པ་ཡིན་ཙང་དོན་དང་མཐུན་གྱི་མེད་ལ་དགོས་པའི་རྒྱུ་མཚན་ཡང་མེད་དེ་བས་ཕུགས་རྒྱང་རིང་པོར་གནས་ཐུབ་ཀྱི་མ་རེད་ཅེས་དང།

ཝཱ་ཎ་དབུས་བོད་ཀྱི་གཙུག་ལག་སློབ་གཉེར་ཁང་གི་སློབ་ཕྲུག་རྣམས་དང་མཇལ་འཕྲད་ཀྱིས་བོད་པའི་གཞོན་སྐྱེས་རྣམས་ཀྱིས་བོད་དོན་ལས་འགུལ་སྤེལ་དགོས་པ་གལ་ཆེ་ཡིན་སྐོར་སོགས་ཀྱི་གཏམ་བཤད་གནང་འདུག་འདིའི་སྐོར་ཁོང་ལ་ཞལ་པར་བརྒྱུད་གནས་འདྲི་ཞུ་སྐབས་ཁོང་གིས་གསུངས་དོན། འོ་དེའི་བར་ན་དེ་དག་ང་རང་ཚོ་གི Sanskrit གི་སློབ་གྲྭ་འདིའི་ནང་ལ་ཟླ་ངོ་དུ་ཇེ་ཇེ་དུས་གླིང་དུ་ཇེ་ཇེ་ཅིག་དེ་ག་དུ་སློབ་ཕྲུག་ཚོ་གི་དག་དུ་སྐད་བཏང་སོང་ཨ་རེ་དེ་ལ་ཡང་ཕྱིན་པ་ཡིན་ལ།

བོད་དོན་ལས་འགུལ་མུ་མཐུད་ནས་སྤེལ་རྒྱུའི་སེམས་ཤུགས་ཡོད་སྐོར་གསུངས་འདུག་ཁོང་འདི་ཟླའི་ཚེས་དྲུག་སྟེ་རེས་གཟའ་ཟླ་བའི་ཉིན་ཝཱ་ར་ན་སི་ནས་གནས་མཆོག་རྡོ་རྗེ་གདན་ལ་ཕེབས་ཐོན་གནང་འཆར་འདུག་རྩ་བའི་འཇམ་དབྱངས་བསྟན་འཛིན་ལགས་ཀྱིས་བོད་དོན་ཆེད་ཀྱི་རྐང་འཁོར་སྐོར་སྐྱོད་ཀྱི་ལས་འགུལ་དེ་བཞིན་སྤྱི་ཟླ་བཅུ་པའི་ཚེས་བཅུ་གཉིས་ཉིན། བཞུགས་སྒར་རྡ་རམ་ས་ལ་ནས་དབུ་འཛུགས་གནང་ཡོད་པ་རེད། རྣམ་པ་ཚོས་ད་ལྟ་གསན་བཞིན་པ་དེ་ནི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ལས་རིམ་ཁག་རེད། ཡང་ཐེངས་འདིར་སྙན་སྒྲོན་ཞུ་རྒྱུའི་ལེ་ཚན་མཐའ་མ། རྡ་སའི་ཉིན་དེབ་ཞེས་པའི་ལེ་ཚན་ནང། བཞུགས་སྒར་རྡ་རམ་ས་ལའི་མེག་ལོ་ཁྲོམ་གཞུང་དུ་ཆགས་པའི་དཔེ་དེབ་ཁང་རྙིང་ཤོས་ཤིག་དང། གསར་དུ་སྒོ་འབྱེད་བྱས་པའི་ཟ་ཁང་གཉིས་བཅས་ཀྱི་སྐོར། དཔེ་དེབ་ཁང་གི་ལས་བྱེད་དང་ཟ་ཁང་གི་སྦྱིན་བདག་གཉིས་ལ། བཞུགས་སྒར་ཁུལ་དུ་ཚོང་ལས་ཀྱི་ཁོར་ཡུག་དང་འབྲེལ་ཡོད་སྐོར། ཡེ་ཤེས་ཟླ་བ་ལགས་ཀྱིས་གླེང་མོལ་ཞུས་པ་ཞིག་གཤམ་ལ་སྙན་སྒྲོན་ཞུ་གི་ཡིན།

ནི་དེ་རིང་ང་ཚོ་ད་དེབ་ཚོང་ཁང་འདི་ལྟ་བུ་ཆ་མཚོན་པས་ན་ཧ་ཅང་གི་རྙིང་པ་ཆགས་ཀྱི་ཡོད་རེད་ནི་ད་དེ་ནང་གཙོ་བོ་ཤེས་རིག་ལས་ཁུངས་ཀྱིས་པར་སྐྲུན་ཞུས་པའི་ད་ཕྱག་དེབ་རེད་དེ་འདྲའི་ཤ་སྟག་ཆགས་བསྡད་ཀྱི་འདུག་གཙོ་བོ་ད་བོད་དང་ཐད་ཀར་འབྲེལ་བ་ཆགས་བསྡད་ཀྱི་འདུག་ད་དཔེ་མཚོན་ཙམ་ཅིག་ཞུས་པ་ཡིན་ན་ད་དཔེར་ན་ཞེ་སའི་རྣམ་འབྱེད་རེད་དེ་ནང་བཞིན་གྱིས་ད་ཁ་ཆེ་ཕ་ལུའི་འཇིག་རྟེན་ལས་འབྲས་རྩིས་ལུགས་ཀྱི་བསླབ་བྱ།

མཐོ་སློབ་ཁག་འགྲིམ་བཞིན་པའི་སློབ་ཕྲུག་དེ་ཚོ་ཡིན་པས་ན་ད་ཅིག་བོད་ཡིག་སྦྱང་སའི་ཁོར་ཡུག་དེ་ཡོད་མ་རེད་བ། ཡང་མཐོ་སློབ་ཀྱི་སློབ་ཕྲུག་བོད་པའི་སློབ་ཕྲུག་ཡོད་རེད་བ། ཁོ་རང་ཚོ་ཡིས་ད་ཅིག་སོ་སོས་ད་ཅིག་བོད་སྐད་ཡིག་དང། བོད་ཡིག་དེ་ད་ཅིག་གལ་ཆེན་པོ་གཅིག་ལ་ངོས་འཛིན་གནང་པའི་ཐོག་ནས་ཡང་ཀང་གི་ད་འདི་ཅིག་ཕལ་ཕྱག་དེབ་གཟིགས་ཡག་དང་དེ་འདྲས་ཅིག་རྒྱུན་གཏན་ག་ཚོད་ཙམ་ཡོང་གི་ཡོད་ན།

སྙན་ངག་སུམ་རྟགས་ཡིན་ནའི་འདྲ་སྤྱིར་བཏང་བོད་ཡིག་ནང་དེབ་མང་ཤོས་ཡོད་ཟིན་ཡང་ད་ཆ་ས་ར་དུ་ཟིན་གྱི་རེད་ད། ལགས་སོ་ལགས་སོ། ད་འདི་ལ་ཡང་ཅིག་ཕྱི་རྒྱལ་བ་ཕྱི་རྒྱལ་མི་རིགས་ཅིག་བོད་ཡིག་ལ་དོ་སྣང་ཡོད་ར་མང་པོ་ཞིག་ཅིག་གཙོ་བོ་དེ་ནང་ཆོས་ལ་ཅིག་ནང་ཆོས་སྦྱང་ཡ་ལ་ཁོ་རང་ཚོ་གི་ཅིག་འགོ་ཅིག་བཙུགས་ད་འདི་གི་ད་འཇུག་སྒོ་རོ་དེ་གཙོ་བོ་དེ་བོད་ཡིག་དེ་མ་ཤེས་པ་ཡིན་ན་ཡང་ཁག་པོ་ཆགས་གི་འདུག་ཨ། ཡང་ཕྱི་རྒྱལ་མི་རིགས་ཀྱི་ཡང་ཅིག་ག་ལོར་དེ་ལ་ཕྱག་དེབ་གཟིགས་ཡ་གཟིགས་ཡ་དེ་ཚོ་ག་ཚོད་ཡོང་གི་ཡོད་ན།

བྱིས་པ་ལ་མཁོ་བའི་གྱི་ཕྱག་དེབ་ཡིན་ནའི་འདྲ་ད་ནང་ཆོས་དང་འབྲེལ་བའི་ཕྱག་དེབ་ཡིན་ནའི་རེད་སུམ་རྟགས་དང་འབྲེལ་བའི་ཕྱག་དེབ་ད་ཡོངས་རྫོགས་ཅིག་ད་དེ་ནང་ལོགས་ལ་དུ་ཚུད་བསྡད་པ་ཆགས་ཀྱི་འདུག་དཔེར་ན་ཅིག་ཡང་སོ་སོ་བོད་ཡིག་ཡིག་གཟུགས་སྦྱང་འདོད་པ་ཡོད་པས་ན་བོད་ཡིག་ཡིག་གཟུགས་ཀྱི་སྦྱོང་དེབ་བསྡད་དུ་ཡོད་པ་ཆགས་ཀྱི་འདུག་ད་གལ་ཅིག་དེབ་ཚོང་ཁང་གི་ཕྱི་ཡི་རྣམ་པ་ཅིག་གཟིགས་པས་ན་ད་དེའི་མེག་ལོར་ཁྲོམ་གཞུང་ད་ལྟ་ང་ཚོ་མ་ཎི་ལྷ་ཁང་གི་ད་ང་ཚོ་ལག་པ་གཡས་ཕྱོགས་ཀྱི་ལམ་ཁ་དེ་ལ་ད་ད་ཆགས་བསྡད་ཀྱི་ཡོད་རེད་ཨ་ནི་དེའི་འགྲམ་དེ་ལ་ད་ང་ཚོ་ད་ཛམ་བྷ་ལ

དང་ལྷན་དུ་ང་ཚོ་ནི་ཟ་ཁང་དེ་ཐོག་མ་གསར་འཛུགས་བྱས་པའི་བརྒྱུད་རིམ་རེད་དེ་ནས་རིམ་པས་ཚོང་ལས་གཉེར་ཕྱོགས་དང་འབྲེལ་བའི་སྐོར་ལ་ང་ཚོ་ཐུགས་ལས་མོས་མཐུན་འདུས་ཞུ་གི་ཡིན། ད་ད་ལྟ་ཟ་ཁང་ནང་ལོགས་ལ་ཅིག་བཟོ་བཀོད་ཀྱི་ཆ་ནས་ཞུས་པས་ན། ཚང་མ་ཤིང་དང་ད་ཅིག་ཅོག་ཙེ་དེ་ཚོ་ནི་ཤིང་བྱས། ཐོག་ལ་དེ་ཚོ་གློག་ཞུ་ཡག་པོ་བྱས་ནི་ཉི་འོད་ཧང་སངས་ཀྱི་ཡག་པོ་འདུག་ནི་བཞུགས་ས་དེ་ཚོ་ཧ་ཅང་གི་རྒྱ་ཁྱོན་ཆེན་པོ་བྱས་ནི་མི་མང་པོ་ཞིག་ཅིག་ཤོང་གི་འདུག་ལགས་སོ་ནི་ང་ཚོ་ཟ་ཁང་སྦྱིན་བདག་དཔོན་པོ་སེར་ལགས་དེ་མཉམ་དུ་ཡོད།

ལྷག་པར་དུ་ནི་རྒྱ་གར་གྱི་ད་ཅིག་ཡུལ་མི་མང་པོ་ཞིག་ཅིག་རེད་ཕྱི་ལོགས་ནས་འདུག་སྲིད་ད་ཅིག་དེ་ཡུལ་སྐོར་སྤྲོ་འཆམ་ཕེབས་མཁན་དེ་ཚོ་དེ་མང་པོ་ཞིག་ཅིག་འཛོམས་གནང་གི་འདུག་ནི། དེ་ནས་བཟུང་དེ་རིང་ང་ཚོ་ད་ཅིག་དེ་ཨ་ཕ་ཨ་མ་ད་ཟ་ཁང་དེ་ཐོག་མ་གསར་འཛུགས་གནང་མཁན་རེད་དེ་དང་ད་ཚོང་ཁང་དེ་ད་ཚོང་ལས་གཉེར་གཉེར་བཞིན་པ་རེད་བ། ནི་གཉེར་མཁན་དང་ལྷན་དུ་ང་ཚོ་ཅུང་ཟད་བཅར་འདྲི་ཞུ་གི་ཡིན། ཐོག་མ་ཁྱེད་རང་ངོ་སྤྲོད་ཞིག་གནང་རོགས་བྱས་ད།
ངའི་མིང་ཀུན་དགའ་དཔལ་ལྡན།
ལགས་སོ།

ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས་ཐེངས་འདིའི་ལས་རིམ་ཁག་ཆ་ཚང་སྙན་སྒྲོན་ཞུས་ཟིན་པ་ཡིན། ལས་རིམ་འདི་བཞིན་ཚེ་རིང་གཡུ་སྒྲོན་ལགས་ཀྱིས་བཀོད་སྒྲིག་གནང་བའི་ཐོག་ལེ་ཚན་ངོ་སྤྲོད་དང་གསར་འགྱུར་ཁག་ཕབ་སྒྱུར་གྱི་སྙན་སྒྲོན་ཞུ་མཁན་གཡང་སྒྲོན་ལགས་དང་ང་སེང་གེ་རི་བསོད་ནམས་ལྷ་མོ་ཡིན། རྣམ་པ་ཚོས་ང་ཚོའི་ལས་རིམ་ཁག